བགོ་བ་སོགས་ཀྱི་འཕྲལ་གྱི་བྱ་བ་དང་ཁ་ཏོན་སོགས་ཀྱི་དགེ་བའི་ཕྱོགས་ཀྱི་སྦྱོར་བ་རྣམས་ལ་འཇིག་རྟེན་དང་འདུལ་བ་དང་མི་འགལ་བའི་ལུས་ངག་གི་འཇིག་རྟེན་དང་འགལ་བ་དེ་འདྲ་མ་ཡིན་པ་འདུལ་བ་དང་འགལ་བ་དེ་འདྲ་མ་ཡིན་པ་ལུས་ངག་གི་ཀུན་སྤྱོད་ཕུན་སུམ་ཚོགས་ཤིང་འཚམ་པའོ། འཇིག་རྟེན་དང་འགལ་བ་ཟེར་ཡ་དེ་ད་ལུང་པ་སོ་སོ་གི་ད་ཁུངས་ཤིག་ད་འདུན་པ་བྱས་ཏེ། འོ་དེའི
རེ་འགའ་དེ་ནི་འཇིག་རྟེན་གྱི་མང་ཚོགས་ཀྱི་བློ་དང་མི་མཐུན་པ་ཁ་མཇུག་མ་མཇུག་བྱེད་མཁན་དགོས་འདྲ།

ལ། དེ་ནས་འཚོ་བ་ཕུན་སུམ་ཚོགས་པས་ཟིན་པ་ནི་ས་ཚུལ་འཆོས་ལ་སོགས་པའི་ལོག་འཚོའི་ཉེས་པ་ཐམས་ཅད་སྤངས་པའོ། ལོག་འཚོ་ནི་མང་གི་ཡོང་གི་ཁ་རུ་ཡི། མཐའ་གཉིས་སྤངས་པ་ནི་ས་ཆོས་གོས་དང་བསོད་སྙོམས་མལ་ཆ་སོགས། ཆོས་སམ་ཆོས་མ་ཡིན་པས་གཞན་ལས་བཙལ་བ་ལ་ལྷག་པར་ཆགས་པས་སྤྱོད་ཅིང་དེ་ལ་ཉེས་དམིགས་སུ་མི་ལྟ་བས། ལྷག་པར་ཆགས་ཤིང་སྤྱོད་པས་ཉེས་དམིགས་སུ་མི་ལྟ་བས། བསོད་ཉམས་ཀྱི་བསོད་ཉམས་ཀྱི་མཐའ་དང། ཚེར་མ་དང་ཐལ་བའི་ནང་ན་ཉལ་བ་སོགས་མེ་དང། ཆུར། ལན་གསུམ་དུ་འཇུག་པ་སོགས་ཀྱིས་བདག་ཉིད་གདུང་ཞིང་དཀའ་ཐུབ་དྲག་པོས་ལེན་པའི་བདག་ཉིད། དུབ་པར་བྱེད་པའི་རྗེས་སུ་སྦྱོར་བ་སྤངས་པའོ། ད་ནི་དེ་ཡིན་པས། མཐའ་གཉིས་དང་བྲལ་བ་སོགས་མཐའ་གཉིས་སྤངས་པ་ནི་མཐའ་གཉིས་སྤངས་པ་ཟེར་མཁན་དེ། ཆོས་གོས་བྱས་བསོད་སྙོམས་བྱས་གནས་མལ་ལ་སོགས་པ་དེ་ཚོ་ལ་ཆོས་སམ་ཆོས་མ་ཡིན་པས་གཞན་ལས་བཙལ་བ་ལ་ད་ཆོས་ཡིན་ནས་པའི་ཆོས་མ་ཡིན་པ་ཡིན་ནས་ཆོས་དང་མཐུན་པ་ཡིན་ནས་ཆོས་དང་མ་མཐུན་པ་ཡིན་ནས་གཞན་ལས་བཙལ་བ་ཁོ་ལ་ལྷག་པར་ཆགས་ཤིང་དེ་ལ་ཉེས་དམིགས་སུ་མི་ལྟ་བས།

ད་ཚེར་མ་དང་ཡང་ཐ་མའི་ཚེར་མ་དང་དེ་ནས་ཐ་མའི་ནང་ན་གང་ས་ཐལ་བའི་ནང་ན་ཚེར་མ་དང་ཐལ་བའི་ནང་ན་ཉལ་འོང་པའི་ཡང་ཉལ་ས་དེ་ཚོ་ཚེར་མ་ཡོད་ས་དང་ཐལ་བ་དང་དེ་འདྲའི་དེ་འདྲ་ཉལ་བ་ནང་ན་ཉལ་བ་སོགས་དང་མེ་དང་ཆུར་ལན་ཆུར་ལན་གསུམ་དུ་འཇུག་པ་སོགས་བདག་ཉིད་གདུང་ཞིང་དཀའ་ཐུབ་དྲག་པོས་ལེན་པའི་བདག་ཉིད་དུབ་པར་བྱེད་པའི་རྗེས་ལ་སྦྱོར་བ་དེ་ཡང་མི་བྱ་བ། དེ་འདྲ་ཡང་མི་བྱའོ། མཐའ་གཉིས་དང་བྲལ་བས་བྲལ་བ་ལ་གནས་དགོས་ངས་དེ་འདྲ་བྱེད། དེ་འདྲའི་སྦྱོར་བ་སྤངས་པའོ། ངེས་པར་འབྱིན་པ་ནི་མུ་སྟེགས་ཅན་ཐམས་ཅད་ཀྱི་ལྟ་བ་རྣམ་པར་སྤངས་པའོ། ཚུལ་ཁྲིམས་བླངས་པ་མ་ཉམས་པ་ནི་ཐམས་ཅད་ཀྱི་ཐམས་ཅད་དུ་ངོ་ཚ་མེད་ཅིང་བསླབ་པའི་ཚུལ་ལ་མི་ལྟ་བས་བཅས་པའི་མཚམས་ལས་འདའ་བས་ཉམས་པ་དང། རྩ་བའི་ལྟུང་བ་ལ་སྤྱོད་པས་མེད་པར་མི་བྱེད་པའོ།

མི་འབྱོར་བ་ཧ་ཅང་ཞུམ་པའི་ཉེས་པ་དང་བསླབ་པ་མ་བཅས་པའི་རྗེས་སུ་འཇུག་པ་ཧ་ཅང་ཐལ་བའི་ཉེས་པ་གཉིས་ཀྱི་གཉེན་པོ་གཅིག་ཏུ་བསྡུས་པས་ཧ་ཅང་ཐལ་བ་མིན་པ་དང་ཧ་ཅང་ཞུམ་པ་མེད་པ་གཉིས་གཅིག་ཏུ་བྱེད་པར་གསལ་ཞིང་དོན་གཅིག་ཏུ་བྱེད་པ་ཧ་ཅང་ཐལ་བ་མ་ཡིན་པ་དང་ཧ་ཅང་ཞུམ་པ་མིན་པ་ཟེར་མཁན་དེ་གཅིག་ཏུ་བྱས་ནས། བྱེད་པར་གསལ་ཞིང་ཡོན་ཏན་འོད་ཀྱིས་ཀྱང་བསམ་པའི་ཉེས་པ་ནི་རྣམ་པ་གཉིས་ཏེ་ལེན་པའི་དུས་ན་ཉེས་པར་བླངས་པ་དང་སྲུང་བའི་དུས་ན་ཧ་ཅང་ཞུམ་པ་དང་ཧ་ཅང་ཐལ་བའི་ཕྱིར། ཞེས་དེ་གཉིས་གཅིག་ཏུ་བསྡུས་ལ། ས་མུ་དྲ་ནི་ཚུལ་ཁྲིམས། བླངས་པ་མ་ཉམས་པ་ནི་གོང་དུ་བསྟན་པ་བཅུའི་མཇུག་སྡུད་དུ་བྱེད་པར་སྣང་ངོ། དེ་དག་ཐམས་ཅད་ཀྱང་འཐད་པ་མ་ཡིན་ཏེ་སློབ་དཔོན་ཉིད་ཀྱིས་ཉན་ཐོས་ཀྱི་སར། བག་མེད་པ་དང་ལེ་ལོས་ཡོངས་སུ་ཟིན་པ་ཞེས་རྣམ་དག་བཅུའི་ལྡོག་ཕྱོགས་ཀྱི་ཉེས་པ་བཅུའི་སྐབས་སུ་དེ་གཉིས་གཅིག་ཏུ་བསྡུས་པས་ན་བག་ཡོད་དང་ལེ་ལོ་མེད་པ་གཉིས་གཅིག་ཏུ་བསྡུས་པ་གཞུང་གི་དགོངས་པ་ཡིན། ལེ་ལོ་དང་བག་ཡོད། བག་ལེ་ལོ་མེད་པ་དང་བག་ཡོད་གཉིས་གཅིག་ཏུ་གྱུར་པ་དེ་གཞུང་གི་དགོངས་པ་ཡིན། དེ་ལྟར་ན་དང་པོ་ནས་ཉེས་པར་བླངས་པ་དང་ཧ་ཅང་ཞུམ་པ་དང་ཧ་ཅང་ཞུམ་པ་ཧ་ཅང་ཞུམ་པ་དང་ཐལ་ཆེས་པ་དང་བག་མེད་དང་ལེ་ལོས་ཡོངས་སུ་འཛིན་པ་དང་ལོག་པར་སྨོན་པ་དང་ཆོ་ག་ཉམས་པའི། ཟིན་པ་དང་འཚོ་བ་ཉམས་པས་ཟིན་པ་དང་མཐའ་གཉིས་སུ་ལྷུང་བ་དང། ངེས་པར་འབྱུང་བ་མ་ཡིན་པ་དང་ཡང་དག་པར་བླངས་པ་ཡོངས་སུ་ཉམས་པར་གྱུར་པ་སྟེ་ཉམས་པར་འགྱུར་བའི་རྒྱུ་བཅུ་དང་བྲལ་བས་ན་ཕུན་སུམ་ཚོགས་པ་རྣམ་པར་དག་པའི་ཚུལ་ཁྲིམས་ཞེས་བྱའོ། ད་དེ་དུ།

དེ་ལྟར་བྱས་ན་བྱང་སེམས་ཀྱི་ཚུལ་ཁྲིམས་ཀྱི་ཕུང་པོ་ཆེན་པོ་འདི་ནི་བྱང་ཆུབ་ཆེན་པོའི་འབྲས་བུ་སྐྱེད་པ་སྟེ་འདི་ལ་བརྟེན་ནས་ཚུལ་ཁྲིམས་ཀྱི་ཕར་ཕྱིན་ཡོངས་སུ་རྫོགས་ནས་བླ་ན་མེད་པའི་བྱང་ཆུབ་ཏུ་འཚང་རྒྱའོ། དེ་ལ་ཕུང་པོ་ཆེན་པོ་ཞེས་པ་ནི་ཡངས་ཤིང་རྒྱ་ཆེ་བའི་བསོད་ནམས་ཀྱི་ཚོགས་ཆེན་པོ་ཡིན་པའམ་ཡང་ན་ཚུལ་ཁྲིམས་རྒྱས་ཤིང། ཚད་མེད་པ་དང་རྫོགས་པའོ། སངས་མ་རྒྱས་ཀྱི་བར་དུ་ཡང་གནས་སྐབས་ཀྱི་ཕན་ཡོན་ལྔ་ཐོབ་སྟེ། འདི་ལྟར་སྔར་བཤད་པ་དང་སངས་རྒྱས་ཀྱིས་དགོངས་པར་གྱུར་པ་དང་མཆོག་ཏུ་དགའ་བ་ཆེན་པོ་ལ་གནས་བཞིན་དུ། འཆི་བའི་དུས་བྱེད་པར་འགྱུར་བ་དང་ལུས་ཞིག་ནས་ཀྱང། གང་ན་རང་དང་ཚུལ་ཁྲིམས་མཚུངས་པའམ་ལྷག་པའི། བྱང་སེམས་སྐལ་བ། བྱང་སེམས་སྐལ་བ་འདྲ་ཞིང་ཆོས་མཐུན་པ་པ་དགེ་བའི་བཤེས་གཉེན་དུ་གྱུར་པ་དག་གནས་དེར་སྐྱེ་བར་འགྱུར་བ་དང་ཚེ་འདི་ལ་ཚུལ་ཁྲིམས་ཀྱི་ཕར་ཕྱིན་ཡོངས་སུ་རྫོགས་པར་བྱེད་པའི་བསོད་ནམས་ཀྱི་ཕུང་པོ་ཚད་མེད་པ་དང་ལྡན་པར་འགྱུར་བ་དང་ཚེ་ཕྱི་མ་ལ་ཡང་རང་བྱུང་གི་ཚུལ་ཁྲིམས་ཉིད་དེ། ཚུལ་ཁྲིམས་ཉིད་དེ་དེའི་བདག་ཉིད་ཐོབ་པར་འགྱུར་བ། དེའི་གཉིས་པའི་དོན་ནི་ས་ཕྱི་མར་སངས་རྒྱས་བྱང་སེམས་དང་ཕྲད་པ་ཡིད་ལ་བྱེད་པས་འཆི་བའི་འཇིགས་པ་ལས་འདས་པའི་ཕྱིར་མཆོག་ཏུ་དགའ་བ་ཆེན་པོ་ཐོབ་པ་ལ་ཛི་ན་པུ་ཏྲ་སོགས་འཆད་ལ། ས་མུ་དྲས་དེ་དག་དང་དགེ་བའི་རྩ་བ་ཚད་མེད་པ་དང་ལྡན་པས་ངན་སོང་གི་འཇིགས་པ་མེད་པ་དང་གཉིས་ལ་བཤད་དོ། ལྔ་པོ་དེ་དག་ནི་རིམ་པ་ལྟར། བདག། བདག། འབྲས་དང་བྲལ་བ། འབྲས། བདག་གང་ཟག། བདག་འབྲས་དང་བྲལ་བ། བདག་འབྲས་དང།

རྩེ་ཞི་བ་དང་ལེགས་སུ་སྨོན་པས་ཡིད་མི་བདེ་བ་དང་བྲལ་བ་ལ་བཞེད་དོ། དེ་ལ་ཕན་ཡོན་དང་པོ་ནི། དེ་ལ་ཕན་ཡོན་དང་པོ་ནི་འདི་གཉིས་འདི་ཕྱི་གཉིས་ཀར་ཐོབ་པའི་ཕན་ཡོན་ཏེ། སྡོམ་པ་ཇི་སྲིད་གནས་པ་དེ་སྲིད་དུ་རྒྱལ་བ་སྲས་བཅས་ཀྱིས་བུ་དང་སྤུན་དང་འདྲ་བར་དགོངས་པའི་དག་པའི་ཆོས། དག་པའི་ཆོས་མི་ཉམས་ཤིང་འཕེལ་བ། གཉིས་པ་དང་བཞི་པ་ནི་ཚེ་འདིའི་ཕན་ཡོན་ཏེ། ཚེ་འདིའི་ཕན་ཡོན་ཏེ། འཆི་ཁར་ངན་འགྲོའི་འཇིགས་པ་མེད་ཅིང། བདེ་འགྲོ་ཁྱད་པར་ཅན་དུ་འགྲོ་བར་མཐོང་ནས་དགའ་བ་དང་དེའི་གོང་དུ་དགའ་བ་དང་དེའི་གོང་དུ་ཡང་སྤྱོད་འཇུག་ལས་གང་ནས་བཟུང་སྟེ་སེམས་ཅན་ཁམས་མཐའ་ཡས་རབ་ཏུ་སྒྲོལ་བའི་སེམས་དེ་ཡང་དག་བླངས་གྱུར་པ་དེ་ནས་བཟུང་སྟེ་གཉིད་ལོག་གམ་བག་མེད་གྱུར་ཀྱང་བསོད་ནམས་ཤུགས་རྒྱུན་མི་འཆད་པར་དུ་མ་ཞིག་ནམ་མཁའ་མཉམ་པར་རབ་ཏུ་འབྱུང་ཞེས་གསུངས་པ་ལྟར་སྐད་ཅིག་རེ་རེ་ལ་ཡང་ཚད་མེད་པའི་ཚོགས་འཕེལ་བའོ། གསུམ་པ་དང་ལྔ་པ་ནི་སྐྱེ་བ་གཞན་གྱི་ཕན་ཡོན་ཏེ། བཤེས་གཉེན་དམ་པས་རྗེས་སུ་འཛིན་པ་དང་སྐྱེ་བ་དུ་མར་སྡོམ་པ་དང་མི་འབྲལ་བའོ། ཕྱི་མ་འདིའི་རྒྱུ་གཞན་ནི་འོད་སྲུང་གིས་ཞུས་པ་ལས་བྱང་ཆུབ་ཀྱི་སེམས་མི་བརྗེད་པའི་རྒྱུ་རུ་གསུངས་པ། ནག་པོའི་ཆོས་བཞི་སྤོང་བ་སོགས་ལ་སློབ་པ་དང། ཏིང་ངེ་འཛིན་གྱི་རྒྱལ་པོ་ལས་ཇི་ལྟ་ཇི་ལྟར་མང་དུ་མིས་བརྟགས་ན། དེ་ལ་གནས་པའི་རྣམ་པར་རྟོག་པ་དེས་དེ་ལྟ་དེ་ལྟར་དེ་ལ་སེམས་གཞོལ་འགྱུར། ཞེས་ལན་མང་པོར་རྒྱུན་ལྡན་དུ་ཡིད་ལ་བྱེད་པ་དེའི་རྗེས་སུ་སེམས་གཞོལ་བར་གསུངས་པ་ལྟར་བྱེད་པ་ལ་སློབ་དཔོན་ཞི་བ་ལྷས།